མཁས་པའི་དེད་དཔོན་མཆོག་ཏུ་གྱུར་པའི་སྙན་གྲགས་ཀྱི་རྔ་བོ་ཆེ་སྲིད་པ་གསུམ་ན་འགྲན་མེད་པར་སྒྲོག་པ་འདི་བཞིན་བྱུང་བ་རེད། དེ་ལྟར་མང་དུ་ཐོས་པའི་དོན་རྣམས་བ་སྟོང་གི་འོ་མ་ཉིང་ཁུར་བྱས་པ་ལྟ་བུ་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་སྙིང་པོ་བྱང་ཆུབ་ལམ་གྱི་རིམ་པའི་མན་ངག་ལྟར་རང་རྒྱུད་དང་སྦྱར་བའི་ཉམས་བཞེས་ལ་ཇི་ལྟར་གཞོལ་བའི་ཚུལ་ནི། འཁོར་བ་མཐའ་དག་སྡུག་བསྔལ་གྱི་རང་བཞིན་དུ་གཟིགས་པའི་སྐྱོ་ཤས་དང། ངེས་འབྱུང་ཤུགས་དྲག་གིས་བསྐུལ་ཏེ་ཡོན་ཏན་ཐམས་ཅད་སྐྱེ་བ་དང་གནས་པ་དང་འཕེལ་བའི་ཞིང་ས་ལྟ་བུ་སྡོམ་པ་གསུམ་གྱི་བཅས་རང་གི་ཉེས་ལྟུང་ཕྲ་མོས་ཀྱང་མ་གོས་པར། ཚུལ་བཞིན་དུ་བསྲུང་བའི་མཐུས། ཕྱིན་ཅི་ལོག་གི་ཀུན་ཏུ་སྤྱོད་པ་མཐའ་དག་ཡོངས་སུ་སྤངས་པས་སྐུ་གསུང་ཐུགས་ཀྱི་མཛད་སྤྱོད་ཞི་ཞིང་དུལ་བ་དང། བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དྲན་པའི་སྤྲོ་ཤུགས་ཀྱིས་རྗེ་བཙུན་བྱམས་མགོན་དང། འཕགས་པ་ཐོགས་མེད་ཀྱི་གཞུང་ལས་གསུངས་པའི་རྒྱུ་འབྲས་མན་ངག་བདུན་དང། བྱང་ཆུབ་སེམས་དཔའི་སྡེ་སྣོད་མདོ་སྡེ་ཕལ་པོ་ཆེ་སོགས་ཀྱི་མན་ངག། རྒྱལ་སྲས་ཆེན་པོ་ཞི་བ་ལྷས་བསླབ་བཏུས་དང་སྤྱོད་འཇུག་ནས་གསུངས་པ་ལྟར། བདག་པས་གཞན་གཅེས་པའི་བྱམས་པ་ལྷག་བསམ་དང། སྙིང་རྗེ་ལྷག་བསམ་གྱིས་དྲངས་པའི་བྱང་ཆུབ་ཀྱི་སེམས་ལ་ཉམས་མྱོང་གི་རྩལ་ཐོན། དབེན་གནས་དུ་མར་འདུ་འཛིའི་གཡེང་བ་རིང་དུ་དོར་ཏེ། དཔྱད་འཇོག་སྒོམ་པའི་ཏིང་འཛིན་ལ་གཞོལ་བས། འཁོར་འདས་ཀྱི་ཆོས་ཐམས་ཅད་རྟེན་འབྲེལ་ཚོགས་པ་ལས། ཐ་སྙད་སྣང་བ་ཙམ་མ་གཏོགས་མེད་པར་གཟིགས་ནས། སྣང་བས་སྟོང་པ་མི་སྒྲིབ་ཅིང་སྟོང་པས་སྣང་བ་མི་འགོག་པར། སྟོང་དང་རྟེན་འབྱུང་རྒྱུ་འབྲས་སུ་འཆར་བའི། ཟབ་མོ་དབུ་མའི་ལྟ་བ་ཁྱད་པར་ཅན་ཐུགས་ལ་འཁྲུངས། རྒྱུད་རྒྱལ་གསང་འདུས་ནས་བཤད་པའི་རིམ་ལྔ་འཁོར་ལོ་སྡོམ་པའི་བསྐྱེད་རྫོགས། ནཱ་རོ་ཆོས་དྲུག་ནི་གུ་ཆོས་དྲུག། དཔལ་དུས་ཀྱི་འཁོར་ལོའི་སྦྱོར་བ་ཡན་ལག་དྲུག་སོགས་གསང་སྔགས་ཀྱི་རྣལ་འབྱོར་ཟབ་མོ་རྣམས་ཚུལ་བཞིན་དུ་བསྐྱངས་པས། རྒྱུད་སྡེ་ནས་བཤད་པ་ལྟར་གྱི། བདེ་སྟོང་གི་ཡེ་ཤེས་ཁྱད་པར་ཅན་ཐུགས་རྒྱུད་ལ་འཁྲུངས་ཏེ་གྲུབ་པའི་ཉམས་རྟོགས་མཐོན་པོར་གཤེགས་པ་དང། ལྷག་པའི་ལྷ་དུ་མའི་ཞལ་རས་གཟིགས་ཤིང་རྗེས་སུ་བཟུང་བའི་ཚུལ་རྣམས་ཞིབ་པར་མང་ཚོགས་ཀྱི་ཁྲོད་དུ་ཞུ་བར་སྐབས་སུ་མི་བྱེད། དེ་ལྟར་མཁས་དང་གྲུབ་པའི་ཡོན་ཏན་གྱི་རྩལ་ཡོངས་སུ་རྫོགས་ནས། བསྟན་པ་ལ་བྱ་བ་མཛད་པའི་ཚུལ་ནི། བྱང་ཆུབ་ལམ་རིམ་ཆེན་མོ་དང་སྔགས་རིམ་ཆེན་མོ་སོགས་མདོ་སྔགས་ཀྱི་ཟབ་དོན་བཀྲལ་བའི་ལེགས་བཤད་ཁོ་ན་གསུང་འབུམ་པོ་ཏི་བཅོ་བརྒྱད་ཙམ་མཆིས་པ་སོགས་མཁས་པའི་བྱ་བ་འཆད་རྩོད་རྩོམ་གསུམ་གྱི་སྒོ་ནས་རྒྱལ་བའི་བསྟན་པ་རིན་པོ་ཆེ་དྲི་མ་དང་བྲལ་བ་ཉིན་མོ་ལྟར་གསལ་བར་མཛད་དེ་དུས་དེང་སང་ལ་ཉེ་བར་དུ་འཛམ་གླིང་གི་ཁྱོན་ལ་འཇམ་མགོན་བླ་མའི་རྗེས་འཇུག་དགེ་འདུན་གྱི་སྡེ་དང་བཤད་སྒྲུབ་ཀྱི་རྒྱུན་བཟང་རྒྱ་ཆེར་འཕེལ་ཏེ། ད་ལྟའི་སྐལ་བཟང་གི་སྐྱེ་བོ་གྲངས་མེད་པ་ཞིག་ཐེག་པ་མཆོག་གི་ལམ་བཟང་གི་སྐལ་བར་འདོད་དགུར་སྤྱོད་བཞིན་པ་རང་གཞན་ཀུན་གྱི་མཐོང་ཆོས་སུ་གྲུབ་པ་དེ་ལྟར་ལགས། དེ་རིང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དགའ་ལྡན་ཡིད་དགའ་ཆོས་འཛིན་དུ་གཤེགས་པའི་དུས་ཆེན་ལ་བརྟེན་རྗེ་བདག་ཉིད་ཆེན་པོའི་རྣམ་ཐར་རྒྱ་མཚོ་ལྟ་བུ་ལས་ཟེགས་མ་ཙམ་ཞིག་ཞུ་རྒྱུར། རྒྱལ་བ་ཐམས་ཅད་ཀྱི་མཁྱེན་བརྩེ་གཅིག་ཏུ་བསྡུས་པའི་རང་གཟུགས། ས་གསུམ་ན་འགྲན་ཟླ་བྲལ་བའི། རྨད་བྱུང་སྙིང་སྟོབས་ཀྱི་ཡ་ལད་བཙན་པོ་བགོས་ཤིང། སྙིགས་མའི་དུས་འདིར། རྒྱལ་བའི་བསྟན་པ་རིན་པོ་ཆེ་སྤེལ་བ་ལ་རྒྱལ་བ་ཉིད་དང་མཚུངས་པའི་ཕྲིན་ལས་ནམ་མཁའ་མཛོད་ལ་དབང་བསྒྱུར་ཞིང། ཐུབ་པའི་བསྟན་པ་མ་རྟོགས་པ་དང་ལོག་པར་རྟོགས་པ་བར་མེད་དུ་གཏིབས་པའི་མུན་ནག་མ་ལུས་པར་དྲུངས་ནས་འབྱིན་པའི་སྲིད་པའི་མི་མཆོག། བསྟན་པའི་འཁོར་ལོ་ངུར་སྨྲིག་གི་རྒྱལ་མཚན་འཆང་བའི་སྨྲ་བའི་ཉི་མ། ཁམས་གསུམ་ཆོས་ཀྱི་རྒྱལ་པོ་ཤར་ཙོང་ཁ་པ་བློ་བཟང་གྲགས་པའི་དཔལ་ཞེས། གྲགས་པ་དོན་ལྡན་གྱི་མཚན་སྙན་གསེར་གྱི་རྔ་སྒྲ་སྲིད་པ་གསུམ་ལ་བསྐུལ་བ་མེད་པར་བསྙེན་བཀུར་མཇལ་བ་དེ་ཉིད་ཀྱི་གསང་བ་བསམ་གྱིས་མི་ཁྱབ་པའི་རྣམ་པར་ཐར་པ་བརླིང་ཞིང་མཐའ་མི་རྟོགས་པ་རྒྱ་མཚོའི་འཇིངས་ལྟ་བུ་རྣམས་ལྟ་ཅི། ཐུན་མོང་གདུལ་བྱའི་སྐལ་བ་དང་འཚམས་པར་ཞིང་འདིར། དགེ་བའི་བཤེས་གཉེན་གྱི་རྣམ་པར་རོལ་བའི་མཛད་པ་ཕུལ་དུ་བྱུང་བའི་ཡོན་ཏན་མཐའ་དག་ནི་ནམ་མཁའི་ཁྱོན་ལ་མཛུབ་མོའི་འདུ་འགོད་ཀྱིས་ཚད་འཇལ་བ་ལྟར་མི་ནུས་མོད། འོན་ཀྱང་རྣམ་པར་ཐར་པའི་ཆ་ཤས་ཙམ་ཞུ་ན། དེ་ཡང་འཇམ་དཔལ་རྩ་རྒྱུད་ལས། ང་ནི་མྱ་ངན་འདས་འོག་ཏུ་ས་ཡི་སྟེང་འདི་སྟོངས་པ་ན་ཁྱོད་ཉིད་བྱེད་པོའི་གཟུགས་ཅན་གྱིས་སངས་རྒྱས་མཛད་པ་བྱེད་པར་འགྱུར། དེ་ཚེ་དགོན་ཆེན་རབ་དགའ་བ་ཁ་བ་ཅན་ན་ཡོད་པ་ཡིན་ཞེས། གནས་དང་དུས་དགོན་གནས་ཀྱི་མིང་དང། ཁྱོད་ཉིད་ཅེས་རྗེ་བཙུན་འཇམ་དབྱངས་ཀྱིས་དངོས་སུ་མི་ཡི་རྣམ་པར་བཟུང་བ། བདེ་བར་གཤེགས་པའི་བཀའ་དྲི་མ་མེད་པས་བསྟན་ལ། གཞན་ཡང་མདོ་སྡེ་གདམས་ངག་འབོགས་པའི་རྒྱལ་པོ་དང་ལྷ་མོ་དྲི་མ་མེད་པའི་ཞུས་མདོ་པད་མ་བཀའ་ཡི་ཐང་ཡིག་བཀའ་གདམས་གླེགས་བམ་མ་གཅིག་ལབ་སྒྲོན་གྱི་ལུང་བསྟན་སོགས་དུ་མ་ལས་ལན་གཅིག་མ་ཡིན་པར་ལུང་བསྟན་གྱི་མེ་ཏོག་འཐོར་བའི་བདག་ཉིད་ཆེན་པོ། ཙོང་ཁ་པ་ཆེན་པོ་འདི་ནི། རབ་བྱུང་དྲུག་པའི་མེ་བྱ་ལོར། མདོ་སྨད་ཙོང་ཁའི་ཡུལ་དུ་ཡབ་ཀླུ་འབུམ་དགེ་དང་ཡུམ་ཤིང་བཟའ་ཨ་ཆོས་གཉིས་ཀྱི་སྲས་སུ། ངོ་མཚར་བའི་ལྟས་དུ་མ་དང་བཅས་ཏེ་སྐུ་བལྟམས། ཆོས་རྗེ་དོན་གྲུབ་རིན་ཆེན་གྱིས་ཡི་དམ་རྡོ་རྗེ་འཇིགས་བྱེད་ཀྱིས་ལུང་བསྟན་པ་བཞིན། གཞོན་ནུ་ནས་རྗེས་སུ་བཟུང། ཀརྨ་པ་རོལ་པའི་རྡོ་རྗེ་ལས་དགེ་བསྙེན་གྱི་སྡོམ་པ་བཞེས་ཏེ། ཀུན་དགའ་སྙིང་པོ་ཞེས་མཚན་གསོལ། ཆོས་རྗེ་དོན་རིན་པ་ལས་མདོ་སྔགས་ཀྱི་ཆོས་མང་དུ་གསན་ཅིང། བར་མ་རབ་བྱུང་དང་ཚིགས་སྔ་མ་དགེ་ཚུལ་གྱི་སྡོམ་པ་ཡང་དག་པར་བཞེས་ཏེ། མཚན་ཡང་བློ་བཟང་གྲགས་པའི་དཔལ་ཞེས་བྱ་བར་གསོལ། དགུང་ལོ་བཅུ་དྲུག་པའི་ཚེ། དབུས་གཙང་གི་ཕྱོགས་སུ་སློབ་གཉེར་ལ་བྱོན་ཏེ། གླང་ལོ་སྟོན་དུས་དབུས་སུ་ཕྱག་ཕེབས། དེ་ནས་བཟུང་སྟེ་སྙེ་ཐང་པ་བཀྲ་ཤིས་སེང་གེ། ས་བཟང་མ་ཏི་པཎ་ཆེན། སྐྱོར་ལུང་མཁན་པོ་བློ་གསལ་བ། བླ་མ་དམ་པ་བསོད་ནམས་རྒྱལ་མཚན། ཞྭ་ལུ་སྒྲ་ཚད་པ་རིན་ཆེན་རྣམ་རྒྱལ། སྣར་ཐང་ལོ་ཙཱ་བ་དོན་བཟང་ཉ་དབོན་ཀུན་དགའ་དཔལ་བ་སོགས་དབུས་གཙང་གི་མཁས་པ་དུ་མ་ལས་དབུ་ཚད་དང་ཕར་ཕྱིན། མངོན་པ་འདུལ་བ་སོགས་འཕགས་ཡུལ་གྱི་ཤིང་རྟ་ཆེན་པོ་རྣམས་ཀྱི་གཞུང་ལུགས་ལ་གསན་སྦྱོང་མཛད་ཅིང། ལྷག་པར་རྗེ་བཙུན་རེད་མདའ་བ་ཆེན་པོའི་ཞབས་ལ་གཏུགས་ནས་མདོ་སྔགས་ཀྱི་གསུང་རབ་རྒྱ་མཚོ་ལྟ་བུའི་དཀའ་གནད་མཐའ་ཡས་པ་གསན་བསམ་མཛད་པས། ལམ་གྱི་ལུས་ཡོངས་སུ་རྫོགས་པ་གུང་བསྒྲིགས་ཏེ། རིགས་པའི་ལམ་ནས་དྲངས་པའི་ངེས་པ་དཔྱིས་ཕྱིན་པར་འཁྲུངས། གསང་ཕུ་དང་སྐྱོར་ལུང། སྙེ་ཐང་བདེ་བ་ཅན། ཅན་རྩེ་ཐང། སྣར་ཐང་ས་སྐྱ་སོགས་དབུས་གཙང་གི་གྲྭ་ས་ཆེན་པོ་རྣམས་སུ་རིམ་བཞིན་གྲྭ་སྐོར་མཛད་ཅིང། དེའི་ཚེ་དགེ་བའི་བཤེས་གཉེན་སྡེ་སྣོད་འཛིན་པ་རྒྱ་མཚོ་ལྟ་བུ་མཐའ་དག་ཀྱང། རྗེ་འདིའི་ལེགས་བཤད་གསར་པ་ཉམས་སུ་མྱོང་བས་ནི་ཡིད་ཚིམ། འགྲན་ཟླ་མེད་པའི་རྣམ་དཔྱོད་ཀྱི་དངོས་སྟོབས་རིགས་པའི་རྩལ་གྱིས་ང་རྒྱལ་གྱི་ཁེངས་པའི་རི་བོ་ནི་བསྙིལ། དད་པའི་སྤུ་ལོང་གཡོས་ཏེ་བསྟོད་བསྔགས་རོལ་མོ་འཁྲོལ་བ་ལ་བྲེལ་བར་གྱུར། ཡར་ཀླུང་རྩེ་ཐང་རྣམ་རྒྱལ་སྒང་དུ་ཁ་ཆེ་པཎ་ཆེན་ཤཱཀྱ་ཤྲཱིའི་མཁན་བརྒྱུད་བཀའ་བཞི་པ་ཚུལ་ཁྲིམས་རིན་ཆེན་ལས། བསྙེན་རྫོགས་ཀྱི་སྡོམ་པ་ཡང་དག་པར་བཞེས་ཏེ། ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ་ཡོངས་སུ་རྫོགས་པའི་ལྷ་ཡི་ཆུས་ཐུགས་ཀྱི་བུམ་བཟང་ཉེ་བར་གཏམས། འབྲི་གུང་སྤྱན་སྔ་རིན་པོ་ཆེ་དང་ཐེལ་སྤྱན་སྔ་གྲགས་པ་བྱང་ཆུབ་པའི་དྲུང་ནས་ནཱ་རོ་ཆོས་དྲུག་སོགས་དྭགས་པོ་དང་ཕག་གྲུ་བཀའ་བརྒྱུད་ཀྱི་ཆོས་སྐོར་རྣམས་གསན། བླ་མ་དབུ་མ་པ་བརྩོན་འགྲུས་སེང་གེ་དང་མཇལ་ཏེ། ཆོས་ཕར་ཚུར་གསན་རེས་མཛད་ཅིང། ལྷག་པར་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་དགེ་བའི་བཤེས་གཉེན་དང་བླ་མ་དབུ་མ་པས་ལོ་ཙཱ་བ་མཛད་དེ། རྗེ་བཙུན་གྱི་དྲུང་ནས་མདོ་སྔགས་སྤྱི་དང་ཁྱད་པར་ཟབ་མོ་དབུ་མའི་ལྟ་བའི་སྐོར་དང་སྔགས་མཚན་ཉིད་ཀྱི་ཁྱད་པར། སྔགས་བླ་མེད་ཀྱི་ལམ་གྱི་གནད་ཆེ་ཤོས་རྣམས་དང། རིམ་པ་ལྔའི་གོ་རིམ་གྲངས་ངེས་སོགས་མཐའ་ཡས་པ་ལ་དྲི་རྟོག་ནན་ཏན་དུ་མཛད། ཉང་སྟོད་གོང་གསུམ་པ་བདེ་ཆེན་ཆོས་ཀྱི་དཔལ་བ་དང། ས་སྐྱའི་རྗེ་བཙུན་རེད་མདའ་བ། བླ་མ་ཁྱུང་པོ་ལྷས་པ་སོགས་ཀྱི་དྲུང་ནས་རྡོ་རྗེ་འཕྲེང་བ་སོགས་འཕྲེང་བ་སྐོར་གསུམ་དང་དུས་འཁོར་བདེ་གསང་འཇིགས་གསུམ་རྡོར་དབྱིངས་སོགས་རྒྱུད་སྡེ་བཞིའི་དབང་ཁྲིད་མཐའ་ཡས་པར་གསན་ཏེ། རྒྱུད་སྡེ་རྒྱ་མཚོར་མི་འཇིགས་པའི་སྤོབས་པ་རྙེད། འཇམ་དཔལ་དབྱངས་ཀྱིས་ལུང་བསྟན་པ་བཞིན་དགུང་ལོ་སོ་དྲུག་པ་ལ་སློབ་དཔོན་འཇམ་དཀར་བ་སོགས་དབུས་པ་བཞི་དང། རྟོགས་ལྡན་འཇམ་དཔལ་རྒྱ་མཚོ་སོགས་མདོ་སྨད་པ་བཞི་སྟེ་འཁོར་དག་པ་རྣམ་བརྒྱད་ཁྲིད་དེ། དཔོན་སློབ་དགུ་བྱ་བྲལ་ལ་བྱོན་ནས་འོལ་ཁ་ཆོས་ལུང་དུ་ཕེབས། ཕྱག་སོར་གྱི་རྩེ་རྣམས་སེར་ཁར་སོང་གི་བར་དུ་ཕྱག་དང་མཎྜལ་འབུལ་བ་སོགས་བསགས་སྦྱངས་ལ་འགྲུས་པར་མཛད་ཅིང། ཐེག་པ་ཆེན་པོའི་ལམ་གྱི་རིམ་པ་ལ་བློ་སྦྱོང་བར་མཛད་པས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བཅོས་མ་མ་ཡིན་པ་ཐུགས་ལ་འཁྲུངས། འོལ་ཁ་ལྷ་སྡིངས་སུ་བསགས་སྦྱངས་དང་འབྲེལ། ཟབ་མོ་དབུ་མའི་ལྟ་བའི་ཚུལ་ལ་རིགས་པས་དཔྱད་པ་ཞིབ་ཏུ་མཛད་པའི་ཚེ། འགྲེལ་པ་བུདྡྷ་པཱ་ལི་ཏ་གཟིགས་པས་མཚམས་སྦྱར་ཏེ། ཀླུ་སྒྲུབ་ཡབ་སྲས་ཀྱི་ལྟ་བའི་གནད་མཐར་ཐུག་པ་ཐུགས་རྒྱུད་ལ་འཁྲུངས། གཞན་ཡང་དབེན་པའི་གནས་དུ་མར་རིམ་གཉིས་ཀྱི་རྣལ་འབྱོར་ལ་གཞོལ་བས་རྒྱུད་སྡེ་ནས་བཤད་པ་ལྟར་གྱི་རྫོགས་རིམ་གྱི་རྟོགས་པ་ཁྱད་པར་ཅན་རྙེད། ཕྱོགས་དང་ཕྱོགས་ན་སྐལ་ལྡན་དུ་མ་ལ་མདོ་སྔགས་ཀྱི་དཀའ་བའི་གནད་ཐམས་ཅད་རྒྱལ་བའི་དགོངས་པ་ལྟར་བཤད་ཅིང། མདོ་སྔགས་ཀྱི་ལམ་རིམ་གཉིས་སོགས་ལེགས་བཤད་ཀྱི་བསྟན་བཅོས་ཀྱང་མང་དུ་བརྩམས། རྗེ་ཉིད་དགུང་ལོ་ང་གསུམ་ལ་ཕེབས་པ་ས་མོ་གླང་གི་ལོའི་ཟླ་བ་དང་པོ་ལ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་འཛུགས་པར་མཛད། དེའི་ཚེ་བུ་སློབ་རྣམས་དང་སྦྱིན་བདག་རྣམས་ཀྱིས་གདན་ས་ཞིག་འདེབས་པར་གསོལ་བ་བཏབ་པ་བཞིན། ཡི་དམ་གྱི་ལྷ་དང་ལྷོ་བྲག་གྲུབ་ཆེན་ལས་ཀྱི་རྡོ་རྗེས་ལུང་བསྟན་པ་བཞིན། ལོ་དེར་འབྲོག་རི་བོ་ཆེར་ཕེབས། གནས་དེར་ས་འདུལ་མཛད་ཅིང་འདུལ་འཛིན་གྲགས་པ་རྒྱལ་མཚན་དང་རྒྱལ་ཚབ་དར་མ་རིན་ཆེན་གཉིས་ལ་གཙང་ཁང་དང་འདུ་ཁང་སྤྱིལ་བུ་སོགས་ཀྱི་ཞལ་བཀོད་མཛད་དེ་སླར་སེ་ར་ཆོས་སྡིངས་སུ་ཕེབས། གོང་གསལ་སྲས་ཀྱི་ཐུ་བོ་གཉིས་ཀྱིས་ཐོག་དྲངས་དགེ་འདུན་ལྔ་བརྒྱ་ཙམ་གྱིས་གླང་ལོ་དེ་གར་འབྲོག་རིར་ཕེབས་ཏེ་ཉེ་འཁོར་གྱི་སྐྱེ་བོ་མཆོག་དམན་རྣམས་ཀྱིས་དྭང་བླངས་མཛད་པས། གཙང་ཁང་དང་འདུ་ཁང་སོགས་ལེགས་པར་གྲུབ་ཅིང་དེ་དག་ཀྱང་འདུལ་བ་ནས་བཤད་པ་ལྟར་ཕྱག་ལེན་མཛད་པས། མཁར་ལས་ཙམ་གྱིས་ཀྱང་བསྟན་པའི་མིག་རྐྱེན་ལ་ཕན་པར་མཛད། དགུང་ལོ་ལྔ་བཅུ་ང་ལྔ་ནས་བཟུང་དགུང་ལོ་ང་བདུན་བར། སྐུ་མཚམས་གཙོ་བོར་མཛད་པས་བླ་མ་དང་ཡི་དམ་སངས་རྒྱས་བྱང་སེམས་དུ་མའི་ཞལ་གཟིགས་ཐུགས་དམ་གྱི་གསེང་བར་རྣམས་སུ་མདོ་སྔགས་ཀྱི་ལེགས་བཤད་རྩོམ་པ་དང། སྐལ་ལྡན་རྣམས་ལ་ཟབ་རྒྱས་ཀྱི་ཆོས་ཆར་འབེབས་པ་སོགས་མཛད། མདོར་ན་རྗེ་བླ་མ་མཆོག་འདིས་འདུལ་བ་ཀཱ་རི་ཀཱ་ལྔ་བཅུ་པ་ནས་རྒྱུད་རྒྱལ་གསང་བ་འདུས་པའི་བར་མདོ་སྔགས་ཀྱི་གསུང་རབ་མཐའ་དག་ཡི་གེ་སྣ་གཅིག་ཀྱང་འདོར་དུ་མེད་པ་ཐོས་བསམ་གྱིས་གཏན་ལ་ཕབ། རུང་ཆུ་འདེབས་པ་ཚུན་ཆད་ཀྱི་འདུལ་བའི་བཅས་རྐྱང་ཕྲ་མོ་ནས་བདེན་གཉིས་དབྱེར་མེད་ཟུང་འཇུག་གི་བར་གྱི་རྟོགས་པའི་བསྟན་པ་མཐའ་དག་སྒྲུབ་པས་ཉམས་སུ་བཞེས་པའི་སྒོམ་བྱུང་གི་ཉམས་དང་རྟོགས་པའི་ཡོན་ཏན་གྱི་རྩེ་མོར་ནི་སོན། རྒྱལ་བའི་བསྟན་པ་རིན་པོ་ཆེ་ལ་མ་རྟོགས་པ་དང་ལོག་པར་རྟོགས་པའི་དྲི་མ་ཐམས་ཅད་ནི་ཡོངས་སུ་སེལ། མདོ་སྔགས་ཀྱི་གཞུང་ལུགས་ཐམས་ཅད་འགལ་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་གྱི་གདམས་པའི་མཆོག་ཏུ་ཤར་ཏེ་ལམ་གྱི་རིམ་པར་ནི་བསྒྲིགས། ཁྱད་པར་ཟབ་མོ་དབུ་མའི་ལྟ་བ་དང་རྡོ་རྗེ་ཐེག་པའི་གསང་བ་ཟབ་མོའི་གནད་རྒྱ་བོད་ཀྱི་མཁས་གྲུབ་མང་པོས་གསལ་བར་མ་ནུས་པའི་གནད་དུ་མ། རྗེ་བཙུན་འཇམ་པའི་དབྱངས་ཀྱི་མན་ངག་ལ་བརྟེན་ནས་ནི་ལེགས་པར་ཕྱེས། ཐུན་མོང་མ་ཡིན་པའི་སྙན་བརྒྱུད་སྤྲུལ་པའི་གླེགས་བམ་དང་བཅས་པ་རྗེ་བཙུན་འཇམ་དབྱངས་ལས་དངོས་སུ་མནོས་ཏེ་ཤིན་ཏུ་མྱུར་བར་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་མངོན་དུ་བྱེད་པའི་སྐལ་ལྡན་གྱི་ཕ་ཕོགས་སུ་བསྩལ་བ་སོགས། ཕྱི་འདུལ་བའི་ཀུན་སྤྱོད་རྣམ་པར་དག་པ་བཀའ་གདམས་གོང་མའི་བཞེད་སྲོལ་ཕྱི་གཙང་ནང་གཙང་པད་མའི་སྦུབས་ལྟ་བུ། ནང་བདག་པས་གཞན་གཅེས་ཀྱི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཐུགས་དམ་གྱི་མཐིལ་དུ་བཟུང་ཞིང་གསང་བ་བསམ་གྱིས་མི་ཁྱབ་པའི་རིམ་གཉིས་ཀྱི་རྣལ་འབྱོར་སོགས། ཉམས་ལེན་ལ་གཅིག་ཏུ་གཞོལ་བས་ཚང་ལ་མ་ནོར་བའི་གྲུབ་མཐའ་པད་མོའི་སྙིང་པོ་ལྟ་བུ་ཞིག་གི། སྲོལ་ཕྱེ་བར་མཛད་པ་ལ་རི་བོ་དགེ་ལྡན་པའི་ལུགས་ཞེས་ལུས་ཅན་མཐའ་ཡས་པའི་གདུང་སེལ་ཡོངས་འདུའི་ལྗོན་པ་ཉིད་དུ་གྱུར་ཅིང། དགུང་ལོ་དྲུག་ཅུ་རེ་གསུམ་པ་ས་མོ་ཕག་གི་ལོར་སྲས་ཀྱི་ཐུ་བོ་དར་མ་རིན་ཆེན་ལ་སྐུ་བེར་དང་དབུ་པཎ་གནང་སྟེ་གདན་སར་དོན་གྱིས་བསྐོ་བར་མཛད་དེ་ཟླ་བ་བཅུ་པའི་ཚེས་ཉེར་ལྔའི་ཉིན་གསང་སྔགས་བླ་ན་མེད་པའི་ལམ་ལ་བརྟེན་ནས་ཐམས་ཅད་སྟོང་པ་འོད་གསལ་ཆོས་ཀྱི་སྐུ་མངོན་དུ་མཛད་པའི་མཐར། ཕྲ་བའི་རླུང་སེམས་མཚན་དཔེས་སྤྲས་པའི་ཡེ་ཤེས་ཀྱི་སྐུ་རུ་བཞེངས་ཏེ། རགས་པའི་སྤྲུལ་སྐུ་དགའ་ལྡན་ཡིད་དགའ་ཆོས་འཛིན་དུ་བྱང་ཆུབ་སེམས་དཔའ་འཇམ་དཔལ་སྙིང་པོར་སྤྲུལ་ནས། ཞིང་ཁམས་རབ་འབྱམས་རྣམས་སུ་སྤྲུལ་པ་མཐའ་ཡས་པས་སེམས་ཅན་གྱི་དོན་མཛད། སྐུ་གདུང་རིན་པོ་ཆེ་གཞོན་ནུ་ལོ་བཅུ་དྲུག་ལོན་པའི་ན་ཚོད་ཅན་འོད་ཀྱི་གོང་བུར་གྱུར་པ་དེ་ཉིད། རྒྱལ་ཚབ་འདུལ་འཛིན་སོགས་སྲས་ཀྱི་ཐུ་བོ་རྣམས་ཀྱིས་དངུལ་གྱི་རྣམ་རྒྱལ་མཆོད་རྟེན། གསར་བཞེངས་ཀྱི་བུམ་ནང་དུ་བཞུགས་སུ་གསོལ་བ་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི། རྟེན་གཙོར་ལྷ་མི་བསོད་ནམས་ཀྱི་ཞིང་དམ་པར་བཞུགས་པ་ལགས་ཤིང། དེ་ནས་བཟུང་ད་ལྟའི་བར་དགའ་ལྡན་ལྔ་མཆོད་ཆེན་མོ་ཞེས། བོད་ཟླ་བཅུ་པའི་ཚེས་ཉེར་ལྔ་ལ། རྒྱ་བོད་ཧོར་སོག་གི་ཡུལ་གྲུ་དུ་མར། སྐྱ་སེར་མང་པོ་རྣམ་དཀར་ལ་བརྩོན་ཞིང་གླིང་སེམས་གླིང་མེ་སྦར་བ་སོགས་དགེ་བའི་སྲོལ་བཟང་རྒྱུན་མ་ཆད་པ་ཡིན་པས་རྗེ་བླ་མ་མྱ་ངན་ལས་འདས་པའི་མཛད་པ། མཛད་པ་བསྟན་པའི་རྣམ་ཐར་གྱིས་ཀྱང་གདུལ་བྱ་དཔག་མེད་དགེ་བའི་ལམ་གྱི་སྣང་བ་དཀར་པོ་ལ་འགོད་པར་མཛད་པ་ལགས་ཤིང། དེ་ལྟ་བུའི་ཙོང་འཇམ་མགོན་ཙོང་ཁ་པ་ཆེན་པོའི་རྗེས་སུ་ཞུགས་པའི་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་ཀྱི་མཛད་སྲོལ་སྤྱི་བསྡོམས་རགས་པ་ཙམ་སྨོས་ན། ཐོག་མར་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་སྟེ་བསྟན་པའི་གཞི་མ་སོ་ཐར་གྱི་བསླབ་གཞི་རྣམས་མིག་གི་འབྲས་བུ་ལྟར་གཅེས་པར་བཟུང་བའི་ཐོག་མཁལ་མ་བྱེ་བས་འཇུག་ནས་གདན་ས་ཆེན་པོ་གང་རུང་གི་ཆོས་གྲྭར་ཞུགས། མཚན་ལྡན་དགེ་བའི་བཤེས་གཉེན་དུ་མ་བསམ་སྦྱོར་གཉིས་ཀྱིས་ཚུལ་བཞིན་བསྟེན་ཅིང་ཁ་ཟས་ངན་ངོན་ཙམ་དང་ཆོས་གོས་ངན་ངོན་ཙམ་གྱིས་ཆོག་ཤེས་པ་སོགས་འཕགས་པའི་རིགས་བཞི་ལ་གནས་པའི་སྒོ་ནས། མི་ལོ་ཉི་ཤུ་ནས་སུམ་ཅུའི་བར་ཙམ་རིང། གྲོགས་བློ་གསལ་རིགས་པ་སྨྲ་བ་བརྒྱ་ཕྲག་དུ་མ་དང་ལྷན་ཅིག། འཛམ་གླིང་རྒྱན་དྲུག་མཆོག་གཉིས་རྗེས་འབྲང་དང་བཅས་པའི་གཞུང་ལུགས་རྣམས་ལ། ཚིག་སྤྱི་ཙམ་དང་འོལ་སྤྱི་ཙམ་མ་ཡིན་པར་དྲི་མ་མེད་པའི་ལུང་དང་དངོས་སྟོབས་ཀྱི་རིགས་པའི་ལམ་ནས་དྲངས་ཏེ། བརྒལ་ཞིང་བརྟགས་ཏེ་རྣམ་པར་དཔྱོད་པའི་ཚུལ་ལ་གུས་སྦྱོར་དང་རྟག་སྦྱོར་གྱི་བརྩོན་པ་ཆུ་བོའི་རྒྱུན་བཞིན་བསྟེན་ནས། གཞུང་ལུགས་རྒྱ་མཚོའི་དཀའ་གནད་ལ་ཐོས་བསམ་གྱིས་སྒྲོ་འདོགས་ལེགས་པར་བཅད། དེ་ནས་མཁས་པ་འགའ་ཞིག་གིས་ཐར་འདོད་བློ་གསལ་དོན་གཉེར་ཅན་རྣམས་ལ། རྒྱལ་བའི་བཀའ་དང་དགོངས་འགྲེལ་གྱི་དོན་རྣམས། ཕྱིན་ཅི་མ་ལོག་པར་འཆད་པ་དང། མ་རྟོགས་པ་དང་ལོག་པར་རྟོགས་པ་རྣམས་རིགས་ལུང་རྣོན་པོའི་སྒོ་ནས་ཚར་གཅོད་པ་དང། ཟབ་དོན་སྟོན་པའི་ལེགས་བཤད་ཀྱི་ཕྲེང་བ་གསར་པ་རྩོམ་པ་སོགས་མཁས་པའི་བྱ་བ་སྣ་གསུམ་གྱི་སྒོ་ནས་གདུལ་བྱ་སྐྱོང་ཞིང་བསྟན་པ་སྤེལ་བ་དང། ཡང་ལ་ལ་ཞིག་རང་གིས་གང་ཐོས་པའི་དོན་ལ་སྒྲུབ་པ་སྙིང་པོར་བྱ་བར་བཞེད་དེ། དགྲ་གཉེན་གྱི་ཚུར་གཟིགས་བཙན་ཕྱུག་གི་ངོ་སྲུང་སོགས་རྣམ་གཡེང་དང་འདུ་འཛི་ལ་བདུད་དུ་བལྟས་ནས་སྤངས། ས་ཁྲི་ལ་སྔས་དང་རྡོ་ཁྲི་ལ་གདན་དུ་བྱས། རྣམ་པ་ཀུན་ཏུ་ལྟོ་གོས་གཏམ་གསུམ་ལ་གྱོང་བསྐུར་ནས། དབེན་པའི་རི་སུལ་དུ་རི་དྭགས་རྨས་མ་བཞིན་དུ་གནས་ཏེ། མདོ་སྔགས་ཀྱི་ལམ་ཡོངས་སུ་རྫོགས་པ་ཉམས་ལེན་གྱི་ལུས་གཅིག་ཏུ་དྲིལ་ནས་ཚེ་དང་སྒྲུབ་པ་སྙོམས་པར་མཛད་པ་སོགས་མདོར་ན་རི་བོ་དགེ་ལྡན་པའི་བསྟན་འཛིན་གྱི་སྐྱེས་བུ་རྣམས། ཕྱི་རུ་འདུལ་བའི་ཀུན་སྤྱོད་རྣམ་པར་དག་པ་ཇོ་བོ་བཀའ་གདམས་པའི་རྣམ་ཐར་གཙང་མ་ལ་གནས་ཤིང། ནང་དུ་ཐུན་མོང་བ་གཞན་ཕན་བྱང་ཆུབ་ཀྱི་སེམས་དང། ཐུན་མོང་མ་ཡིན་པ་གསང་སྔགས་ཀྱི་ལམ་རིམ་གཉིས་ཀྱི་སྙིང་པོ་བདེ་སྟོང་དབྱེར་མི་ཕྱེད་པའི་ཏིང་ངེ་འཛིན། ཟབ་མོའི་རྣལ་འབྱོར་ལ་སྤྱོད་པའི་མཁས་བཙུན་བཟང་གྲུབ་ཡ་མ་བྲལ་བའི་སྒོ་ནས་བསྟན་པ་བཤད་སྒྲུབ་གཉིས་ཀྱིས་འཛིན་པར་མཛད་པ་ཡིན། འོན་ཀྱང་སྤྱི་མཐུན་བསོད་ནམས་མ་ཡིན་པའི་འབྲས་བུ་དུས་སུ་སྨིན་པ་དང། ནག་ཕྱོགས་བདུད་རིགས་འབྱུང་པོ་ལོག་སྨོན་བཏབ་པ་དུས་མཚུངས་ཀྱིས། སྤྱི་སྒོས་རྒྱལ་བསྟན་ཡོངས་རྫོགས་ལ་ཉམས་ཆག་གནོད་པའི་དུས་འགྱུར་སྔར་བྱུང་མ་མྱོང་བ་ཞིག་བྱུང་བ་ནི་རང་ཅག་སྟོན་པ་སངས་རྒྱས་ཀྱི་རྗེས་འཇུག་ཡོད་དོ་ཅོག་གི་སྙིང་ལ་ཚེར་མའི་ཟུག་རྔུ་ལྟ་བུར་གྱུར་པ་དེ་ལྟར་ལགས་ཀྱང། རྒྱལ་བསྟན་ཡོངས་རྫོགས་ཀྱི་བདག་པོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསང་གསུམ་ལ་ཉེ་ཞོ་མེད་པར། ཕྱོགས་འདིར་ཞབས་བཀོད་བཀའ་དྲིན་ཆེ་སྟབས་ཀྱིས། བོད་མི་ཆོས་བྱེད་དགེ་འདུན་དང་སྐྱེ་བོ་ཕོ་མོ་གྲངས་མང་ཞིག། འཕགས་ཡུལ་དུ་འབྱོར་དགོས་ལ། ཆོས་ལྡན་རྒྱ་གར་གཞུང་ནས་གཟིགས་སྐྱོང་བཙོང་མཁན་ཞིག་མིན་ཐོག་ཡ་རབས་སྤྱོད་བཟང་ཅན་གྱི་ཕྱི་རྒྱལ་རྒྱལ་ཁབ་དང། ཚོགས་པ་ཁག་གིས་མཐུན་རྐྱེན་རོགས་སྐྱོང་ལ་བརྟེན་ནས་འཚོ་གོས་གནས་མལ་གྱིས་མི་ཕོངས་པར་རང་མོས་དམ་པའི་ཆོས་ལ་ཅི་དགར་ལོངས་སུ་སྤྱོད་པའི་གོ་སྐབས་ཐོབ་པ་མ་ཟད། ད་ལམ་ཡང་རྒྱལ་ས་ཆེན་པོ་འདིར་འཇམ་མགོན་བླ་མའི་དུས་ཆེན་ལྔ་མཆོད་དང་སྟབས་མཚུངས་སུ་དུས་དྲན་ཚོགས་འདུ་རྒྱ་ཆེན་པོ་འདི་འདྲ་ཚུགས་ཏེ་བླ་དཔོན་ཆེ་དགུ་མང་པོ་ལྷན་འཛོམས་ཀྱིས་ཚོགས་འདུ་བསྐྱངས་པའི་སྐབས་འདིར། ངེད་རང་ཡང་བཅར་ཏེ་གླེང་བ་ཅུང་ཟད་ཞུ་བའི་སྐལ་བཟང་ཐོབ་པ་འདི་ནི་ནམ་ཡང་མི་བརྗེད་པའི་གཟི་བརྗིད། བརྗོད་མཐའ་བྲལ་བ་ཞིག་བྱུང་བར་ཚང་མར་ཐུགས་རྗེ་ཆེ་ཞུ་རྒྱུ་དང་ཆབས་ཅིག་ཕྱིན་ཆད་འཇམ་མགོན་བླ་མའི་ལུགས་བཟང་འདི་ཉིད་མི་ཉམས་དར་རྒྱས་རྒྱུན་འཛིན་ཐུབ་ཕྱིར། དགེ་ལྡན་ལུགས་བཟང་རིག་གཞུང་གཅེས་སྐྱོང་གི་ཚོགས་པ་ཞིག་སྔོན་བཙུགས་ཟིན་པ་འདི་དག་མཚན་དོན་མཚུངས་པར་ཡར་རྒྱས་གོང་འཕེལ་འབྱུང་ཐབས་ལ་ཚང་མས་མཐུན་འགྱུར་དགོངས་བཞེས་རྒྱ་ཆེ་རྒྱུན་འཁྱོངས་གནང་བའི་རེ་འདུན་དང་ཡིད་ཆེས་ཞུ་བཞིན་པ་ལགས།
དེ་ཡང་ཇི་སྐད་དུ། འཕགས་ཡུལ་གྱི་སློབ་དཔོན་ཆེན་པོ་འཕགས་པ་ལྷའི་གསུང་ལས། སྡུག་བསྔལ་རྒྱ་མཚོར་འདི་ལ་མཐའ་རྣམ་པ་ཀུན་ཏུ་ཡོད་མིན་ན། བྱིས་ཁྱོད་འདིར་ནི་བྱིང་བ་ལ་འཇིགས་པ་ཅིས་ན་སྐྱེ་མི་འགྱུར། ཞེས་གསུངས་པ་ལྟར། རང་ཅག་རྣམས་ཀྱིས་རྙེད་དཀའ་ལ་རྙེད་ན་དོན་ཆེ་བའི། དལ་འབྱོར་གྱི་རྟེན་བཟང་ཐོབ་ཀྱང། ཁེ་ཉེན་གྱི་འདམ་ཀ་ཕྱིན་ཅི་ལོག་ཏུ་སོང་སྟེ་སྙིང་པོ་མེད་པ། མནོག་ཆུང་ཚེ་འདི་ཙམ་གྱི་བདེ་བ་སྒྲུབ་པ་དང། སྡུག་བསྔལ་སེལ་བའི་ཐབས་འབའ་ཞིག་ལ་གཡེངས་ཏེ། དོན་ཆེན་གཏན་གྱི་འདུན་མ། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལས་ཐར་བའི་ཐབས་ལ་མི་བརྩོན་ཞིང། གལ་ཏེ་ཕྱག་མཆོད་ཁ་ཏོན་དང་ཐོས་བསམ་ལ་ཞུགས་པ་སོགས་དགེ་སྦྱོར་ལ་ཅུང་ཟད་བརྩོན་ཁུལ་བྱས་ཀྱང། གནས་སྐབས་ཀྱི་རྐྱེན་སེལ་སོགས་ཚེ་འདི་པ་ཙམ་གྱི་ཆེད་དུ་སོང་ནས་དོན་མ་ཡིན་པའི་བྱ་བ་ཁོ་ནས་མི་ཚེ་སྟོང་ཟད་དུ་སོང་སྟེ་ཚེ་རབས་གཏན་གྱི་འདུན་མ་རླུང་ལ་བསྐུར་བ་འདི་ནི། ཉོན་མོངས་པའི་གདོན་ཆེན་པོ་སྙིང་ལ་ཞུགས་པའི་སྨྱོན་པ་དང། བླང་དོར་གྱི་གནས་ལྟ་བ་ལ་རྣམ་དཔྱོད་དང་བྲལ་བའི་རྨོངས་པ་མི་བཟད་པ་དུད་འགྲོ་དང་ཁྱད་པར་མ་བྱུང་བ་ཡིན་པས། དེ་འདྲའི་ངང་ཚུལ་དུ་མ་སོང་བར་འཇིག་རྟེན་ཕྱི་མ་ཕན་ཆད་ཀྱི་དོན་ཞིག་སྒྲུབ་ཐབས་ལ་འབད་དགོས། དོན་དེ་ལ་ཡང། མངོན་མཐོ་དང་ངེས་ལེགས་གཉིས་ཡོད་པའི་ནང་ནས། མངོན་མཐོ་ལྷ་མིའི་རྟེན་བཟང་ཞིག་ཐོབ་ཀྱང། འཁོར་བ་འདི་ལས་གཏན་དུ་ཐར་བ་ཞིག་མ་བྱུང་ན། ནམ་ཞིག་བདེ་འགྲོར་གནས་པའི་ལས་བཟང་པོའི་འཕེན་པ་ཟད་ནས། སླར་ཡང་ངན་འགྲོའི་གནས་སུ་སྐྱེ་དགོས་པ་སོགས། སྡུག་བསྔལ་གྱི་རང་བཞིན་ལས་མ་འདས། དཔེར་ན། མི་ནག་ཅན་གསོད་པར་ངེས་པ་ཞིག་རྒྱལ་པོའི་ཁྲིམས་རར་བཟུང་ནས་བཅིང་བ་དང་བརྡེག་པ་དང་མཚོན་གྱིས་བསྣུན་པ་སོགས་ཀྱི་སྡུག་བསྔལ་དུ་མས། མནར་བཞིན་པ་ལ། སྐབས་འགར་བཙོན་སྲུང་སོགས་ཅུང་ཟད་ངལ་གསོ་བ་དང། གཞན་གྱི་ངོ་ཆེན་ལྟ་བུས་རེ་ཞིག་རྡུང་རྡེག་སོགས་མ་བྱུང་ཡང། བཙོན་དུ་བཟུང་ཞིང། མཐར་གསོད་པར་ངེས་པའི་སྡུག་བསྔལ་གྱི་རང་བཞིན་ཁོ་ན་ལས། བདེ་བའི་གོ་སྐབས་མེད་པ་བཞིན་དུ། རང་རེ་ལས་དང་ཉོན་མོངས་པའི་དབང་གིས་འཁོར་བའི་སྐྱེ་སྲིད་དུ་ཉིང་མཚམས་སྦྱོར་ཕྱིན། སྡུག་བསྔལ་མ་ལུས་པ་འབྱུང་བའི་གནས། འཁོར་བར་སྐྱེ་བའི་བཙོན་ཁང་དུ་ཚུད་པ་ཡིན་པས། འགྲོ་བ་རིགས་དྲུག་གི་སྐྱེ་གནས་བཟང་ངན་གང་དུ་སྐྱེས་ཀྱང་སྡུག་བསྔལ་ཁོ་ན་ལས་མ་འདས། དེས་ན་བཙོན་པ་བཙོན་ཁང་ནས་ཐར་བ་ལ་ཐར་འདོད་སྐྱེ་དགོས་ཤིང། དེ་ཡང་བཙོན་རའི་སྐྱོན་མ་བསམ་ན་མི་འབྱུང་བ་བཞིན་དུ། འཁོར་བ་ལས་ཐར་བ་ལ་ཐར་འདོད་ཀྱི་བློ་སྐྱེ་དགོས། དེ་ལ་འཁོར་བའི་སྡུག་བསྔལ་བསམ་དགོས། དེ་ཡང་དོན་ལ་སྡུག་བསྔལ་དངོས་གནས་མེད་པ་ཞིག་བློས་གསར་དུ་བཅོས་ཏེ་བསམ་པ་མ་ཡིན་པར། འཁོར་བ་སྡུག་བསྔལ་གྱི་རང་བཞིན་ཡིན་པ་ལ་ཡིན་པར་བསམ་པ་ཡིན། བསམ་ཚུལ་ཡང་བཅོམ་ལྡན་འདས་ཀྱིས་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ། འགོག་པའི་བདེན་པ། ལམ་གྱི་བདེན་པ་སྟེ། བདེན་པ་བཞིར་གསུངས་ཤིང། དེ་ཡང་ངོ་བོ་དང་བྱ་བ་དང་བྱ་བ་འབྲས་བུ་དང་བཅས་པ་ལ་བཟླས་པ་སྟེ། བདེན་པ་བཞི། ལན་གསུམ་རྣམ་གྲངས་བཅུ་གཉིས་སུ་མཛད་དེ། ཆོས་ཀྱི་འཁོར་ལོ་དང་པོར་བསྐོར་བར་མཛད་ཅིང། བདེན་པ་བཞི་པོ་འདི་རྒྱུ་འབྲས་ཀྱི་དབང་དུ་བྱས་ན། མངོན་རྟོགས་རྒྱན་ལས། རྒྱུ་དང་ལམ་དང་སྡུག་བསྔལ་དང་འགོག་པ་ལ་ནི་གོ་རིམ་བཞིན། ཞེས་གསུངས་པ་ལྟར་ཀུན་འབྱུང་སྔོན་དུ་གསུང་དགོས་ཀྱང། འདིར་གོ་རིམ་བཟློག་སྟེ་སྡུག་བསྔལ་བདེན་པ་སྔོན་དུ་གསུང་བའི་གནད་ནི། སྡུག་བསྔལ་ལ་ཡིད་འབྱུང་མེད་པར་དེའི་རྒྱུ་སྤོང་འདོད་མི་འབྱུང་བས། དེ་ལ་ཡིད་འབྱུང་སྐྱེ་བའི་ཕྱིར། སྡུག་བསྔལ་བདེན་པ་དང་པོར་གསུངས་ཤིང། དེ་འདྲའི་སྡུག་བསྔལ་གྱི་རྒྱུ། ཀུན་འབྱུང་སྤངས་པའི་འབྲས་བུ་ལ། ཐོབ་འདོད་སྔོན་ལ་སྐྱེས་ནས། དེ་ནས་དེའི་རྒྱུར་ལམ་ལ་བརྩོན་པར་འགྱུར་བས་ན། འགོག་བདེན་སྔོན་དང་ལམ་བདེན་རྗེས་ལ་གསུངས་པ་འདི་དག། གདུལ་བྱས་ཉམས་སུ་ལེན་པའི་གོ་རིམ་གྱི་དབང་དུ་བྱས་ཏེ་གསུངས་པ་རེད། འདི་བཞི་ནི་ཐར་འདོད་རྣམས་ཀྱིས་སྤང་བླང་བྱ་རྒྱུ་གཙོ་བོ་ཞིང། དེ་ཡང་རྗེ་བཙུན་བྱམས་པས་རྒྱུད་བླ་མ་ལས། ནད་ནི་ཤེས་བྱ་ནད་ཀྱི་རྒྱུ་ནི་སྤང་བྱ་ལ། བདེར་གནས་ཐོབ་བྱ་སྨན་ནི།